ལ་དྭགས་སུ་གཞོན་ནུ་མ་མང་པོ་ཞིག་ལས་ཁག་སྣ་ཚོགས་སི་ནང་ཆགས་ལ་མཛད་དེ་ཚོང་ཟེར་ཡན་ལག་སྣ་ཚོགས་ཤིག་སྲུལ་ལིན་ཅིག་བཏང་ལོ། དེ་རིང་ཨི་སྒྲིག་རིམ་མི་ནང་ང་དེ་ནས་ཞིང་བད་དང་འབྲེལ་ཏེ་དེ་ནས་ཞིང་བད་དི་ཀ་ནས་ཐོན་སྐྱེད་སྣ་ཚོགས་ཤིག་མཛད་དིན་ནང་དེ་ནས་ང་དང་ཚོང་ལས་སྲུལ་ལ་མཛད་མཁན་གཞོན་ནུ་ཞིག་ང་ཞས་སྐྱོད་ཞུས་ཏེ་ཡོད་ཚང་མའི་སང་སྔོན་ལ་བསོད་ནམས་དབང་མོ་ལེ་སྒྲིག་རིམ་མི་ནང་ང་སུ་ཞིག་འཇུ་ལེ། འཇུ་ལེ་བཟང་མོ་ལེ། དེ་ནས་དབང་མོ་ལེ་ཚང་མའི་སང་སྔོན་ལ་ཨང་ལས་ཅུ། ཉེ་རང་སློབ་སྦྱོང་ག་ནས་མཛད་པིན་ཡང་དེའི་སྟིང་ནས་ང་དང་དག་སའི་རིང་ལ་ཉེ་རང་ཅི་རིགས་མཛད་དིན་ཡོད་དེ་བའི་སྐོར་ལ་ཞིག་མོལ་ལེ། ཨོ་ལེ་བཟང་མོ་ལེ། ཀ་ས་ཇུ། ངའི་མིང་ང་བསོད་ནམས་དབང་མོ་ཡིན་ལེ་དེ་ནས་ང་ཨི་ལི་ཀིར་སྒམ་ཡུལ་ནས་ཡིན་ལེ། ཀ་ས། དེ་ནས་ང་ཆུང་དུས་ལ་ཡིན་ན་སློབ་གྲྭའོ་བཅུ་གཉིས་པ་ཚུག་པ་ལ་དྭགས་སུ་ཁོ་རང་ང་བྱོས་པིན་ཡ་ལེ། དེ་སྟིང་ནས Graduation བོ་ཇམ་མུ་བྱོས་པིན་ལེ། Graduation བོ་ང་ཡིན་ན་ཞིང་བད་དི Agriculture ཁོ་རི་ནང་ང།

དེ་ནས་གཞན་ང་དང་ཡོན་ཏན་མཐོན་པོ་ཞིག་མཛད་ཙ་ནང་དེ་ནས་ད་གཞུང་ངི་ལས་སྣ་ཞིག་ཡིན་ཡང་དང་ཐུགས་བསམ་སལ་ལ་ནོག་པང་ལེ་ཇུ་སོང་བ་སང་ཉེ་རང་ངིས་དེ་ནས Mushroom བད་ཀྱི་མཛད་བྱས་སི་ཀ་ཉེ་རང་དེ་ཐུགས་བསམ་སལ་ཏེ་འགོ་ཟུག་མཛད་དེ་རག་པང་ལེ་ཇུ་ད་འགོ་ཟུག་པའི་ཀ་ཡང་ང་དང་དཀའ་ལས་ཤིག་གི་ང་དང་གདོང་ལེན་མ་མཐོང་ང་ལེ་ཅི་ཞུས་ན་ཡོན་ཏན་མཐོན་པོ་ཞིག་མཛད་ཙ་ཅིག་ན་ཡང་པོ་མི་མངས་སི་རེ་བའོ་ཡང་ལས་སྣ་ཕྱོགས་པའི་ཀ་ཆ་རག་པང་ལེ་ཀ་ས།
དཀའ་ལས་ད་མ་ན་མང་པོ་མཐོང་ཡ་ལེ་ད་འགོ་མ་ད།

སོང་སྟེ་ཡན་ལག་སྣ་ཚོགས་སྲུལ་མཁན་གཞོན་ནུ་མ་མང་པོ་ཞིག་ཡོད་དེ་ནོག་པང་ལེ་ཇུ། དེ་ནས་ང་དང་གཞོན་ནུ་ཀུན་ནི་ཕིའ་ཡང་སྦྱོང་བརྡར་སྣ་ཚོགས་ཤིག་གྲ་སྒྲིག་མཛད་དིན་ཞིག་དང་ཡིན་བ་ག་ཟུག་ཤིག་ནོག་ད་ཡིན་ང་དང་ང་རང་ཨི་ཟུག་ཡ་ལེ་ཨི་ཟུག་ཞིང་བད་དི་སྐོར་ལ་སིལ་ལེ་ཡིན་བ་སང Graduation ནི་དུས་བོའི་ཀ་ཡ་ལེ་ཙ་པིག་ང་ཅག་དེ་ན་སྐོར་ཞིག་ན་ཉུང་ཞིག་ཡོད་ཡོད་ཀྱག་ཡ་ལེ Mushroom བད་བྱས་སི་ཀ། དོ་ནང་ད་ལོ་ཕ་ལ་གཉིས་སྟིང་ནས་ཡང་དེ་ཀ་ལོག་སྟེ་ཆ་ཅིག་ཙ་པིག་ང་སྦྱོང་བརྡར་ཅི་ཙོགས་ཞིག་བསྣན་ན་ཁྲིག་ཆ་བྱས་རག་བསམ་ཡ་ལེ།

ཨོ་དེ་སྦྱོང་བརྡར་བའི་ནང Mushroom བད་བྱས་བོ་གཅིག་པོ་མིན་པ Mushroom མི་ས་བོན་བོ་ག་ཟུག་ག་ག་བ Spawn ཟེར་ར་ནོག་པ་ལ་ལེ་ཨོ་དེ་ཨོ་ག་ཟུག་ག་བྱོ་ཅེན་དེ་བའི་སྐོར་ལའང་བསླབ་འདུག་ཡ་ལེ་སོང་བ་ཨོ་དེ་གཉིས་ཀ་ཨོ་ན་ཨི་ཟུག་པོ་མིན་ནི་ཡང་ཨ་ཟླ་གཅིག་གི་སྦྱོང་བརྡར་ཙོགས་བོ་མིན་ནི་དེ་སྟིང་ནས་ང་རང་རང་ཡ་ད་བརྟག་དཔྱད་པོ་མ་རིག་བྱོས་པིན་ཡ་ལེ་ལོ་གཅིག་ཐལ་གཉིས་ཚུག་པ་བརྟག་དཔྱད་པོ་བྱོས་པིན་ཡ་ལེ་དེ་ནས་ཨོ་ཟུག་ཤིག་དེ་མིན་ནི་དག་ས་ཡང་ང་དང་སྦྱོང་བརྡར་ཨི་ཟུག་པོ Mushroom ཁོ་རི་ཀ་སྦྱོང་བརྡར་ཅི་གཏོང་ཡོད་དེ་ནོག་ཟེར་ན KVK ཨོ་ན་ཨོ་མིན་ནི་ཡ་ལེ། ད་སྐུ་ལས་སྐུ་ལས་འབའ་ཐཀན་མང་པོ་ཕྱིན་སོང་སྤ་ཡ་ལས་དག་ས་རྗེ་སེ་ཨེས་བྷི་ཨའི་ཨར་སེ་ཏི་ཟིན་ཅིག་ཡང་གཞོན་ནུ་ཚང་མ་ལ་སྣ་ཚོགས་སི་ན་སྦྱོང་བརྡར་སལ་འདུག་པ་ལས་ཨོ་དེ་ན་ན་ནིང་གཞོན་ནུའི་སྔོན་ཁོང་ཨེས་མ་ཤུ་མི་ནང་སལ་འདུག་པིན་ཡ་ལས་དེ་སྟོད་མིན་པ་ཡང་ཨེན་ཇི་ཨོ་ཚོགས་སྔ་ད་ཟས་གས་རིས་གཟུགས་མང་པོ་སལ་འདུག་ཡ་ལས་ཨོ་ཚོགས་པ་མང་པོ་སལ་འདུག་ལས།

དེ་ནས་ཨོ་ཟོ་ཀྲེན་ནིང་ཅོ་ཅཱ་སིས་སྐབས་སྨ་མང་པོ་ཐོབ་ལས་ང་རང་རང་ཨ་ལོབས་སང་མང་ཨ་ལོབས་སི་ནང་ག་ལས་ཨོ་དི་ག་ན། དེ་ནས་དོན་མིན་པ་གཞུ་ནི་མ་མང་པོ་ཨ་ནང་ལི་ཀི་ལ་ང་རང་ཨ་མ་ཞུམ་པ་ཅཱ་སིས་གཟུགས་པོ་གཟིགས་ས་ཤི་གོ་ཏུག་ཡ་ལས་དག་ས་ཧའེ་ལི་སྦེ་ཆི་ན་ནིང་གཞུ་ནིང་ངིས་ཀ་ཤི་གོ་ཙི་ཡ་ལས་ཕྲུ་གུ་ཨོ་ཤུ་ཅོང་ཨ་ཅོ་སེ་ལས་གཟིགས་ས་ལ་ཨ་ག།

ཐོན་སྐྱེད་ཀུན་ནི་ཀ་མ་ནས་ང་ད་གཞོན་དེ་ཕྱག་ལས་མཛད་ན་ཡོང་སྒོ་སྤེལ་ཐུབ་ཅེས་སོགས་ཤིག་གཟིགས་དོ་ངས་ར་ཐུང་སྐོམས་སུ་བཏང་ཞིང་ཁ་ཟུག་བྱས་དོ། མ་ན་གཟུགས་ཡོང་སྒོ་སྤེལ་ཐུབ་བྱ་ས་མ་ན་ངན་ཅག་ཟིན་ནོ་ག་ལས་ད་ང་དང་ཚིག་མ་ཚིག་ཡ་ལ་ཞུ་བྱ་སོ་ནི་མ་ན་མགོ་མེད་ཀ་བསམ་པས་ན་འོ་དོ་ཁུ་རུ་ཡོང་སྒོ་ཞུས་འདུག་ག་ལས་ཞིང་པ་དེའི་ཐོག་ཅིག་ན་ལ་ཞིག་གྱོན་བསམ་ན་དེ་ནི་མང་པོ་བ་དེ་ན་བསམ་ཚུལ་ཡོང་འདུག་པ་ཀི་ཞིང་པ་བྱས་པས་ན་ང་དང་ལ་ཞིག་ངན་ངན་བྱོས་སུ་ནང་ཡོང་སྒོ་དེ་ཙམ་ཞིག་ཡོང་བ་མི་ནུག་ཟེར་ཧ་ལ་ལས།

འཆར་གཞི་མང་པོ་འདུག་ལེ། རྗེ་སེ། རྡག་ས་ཡིན་ན PMEGP ཟེར་ཞིག་ཡང་ཡིན་ན་འཆར་གཞིག་འདུག་ཡ་ལེ། ཡིན་ན་གཟུ་ཡིན་མ་བྱུང་ཁོ་རང་འབད་བྱ་སི་ཀ་ད་ང་གཟུག་རོགས། ང་རང་རང་ཡའི་གཟུག་ནང་ཚང་སི་རོགས་མ་རིག་བཟའ་དེ་ཡིན་ཡ་ལེ། ཡིན་ནང་ད་ཏེའོ་རྩ་ཡིག་ཡར་རྒྱས་ཅན་ཞིག་མ་བྱུང་འབད་མཁན་མང་པས་གང་བིན་ཡིན་འཇིག་མ་བྱུང་མི་གསོན་བུ་ཐུབ་བྱ་སི་པ་རྩ་ཡིག་སི་ཀ་མངལ་འདུག་བིན་ཡ་ལེ། གསུངས་སི་པ་རྡག་ས་ང་སི་མ་བྱུང་མི་གསོན་གསོན་ནང་བྱོ་ཨ་དེ་ཡ་ལེ།

ཡང་ང་དང་རྗེ་སེ་རི་ལྕམ་མོ་དེ་གཟུགས་ཧྲ་ལི་མཚམས་ནང་ཡ་ང་དང་ར་མ་ལུག་ཧྲ་ལི་མཚམས་ནང་འཆར་གཞི་མ་མང་པོ་ཡོང་འདུག་ཡ་ལི་ང་དང་ཁ་གཟུགས་ཁ་ཟ་བཟའ་བཟའ་སི་ཐོག་ནང་མང་པོ་འདུག་ཡ་ལི་ད་དུས་ང་དང་རང་ཡ་ཟི་ཨང་ཙ་པིག་བརྩོན་འགྲུས་བྱོ་སེ་གཟིགས་སེ་བཙལ་ལེ་ཁྱོང་ན་ང་དང་རོགས་བཟང་རྒྱལ་ལ་ཐོབ་ཅེས་འདུག་ལེ། ཀ་ས་འཇུ་ལེ་ང་དང་ཨི་གཟུགས་གཞོན་ནུ་རིགས་ང་དང་ངེད་བཞའ་ཙོགས་གཞོན་ནུ་རིགས་མདུན་ལ་བིང་སྟེ་ཨི་གཟུགས་ལྟ་བ་ཁུར་ཏེ་ན་ཡུལ་ཡར་རྒྱས་བྱ་ཅི་སི་ཕི་ཨ་མ་ནི་སྤྱི་ཚོགས་ནང་དགའ་མོས་རེ་རེ་རི